བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་སྒྲུབ་པར་བྱེད་པའི་རྗེས་ཁྱབ་ཀྱི་མཚན་ཉིད་དང། བྱས་པའི་རྟགས་ཀྱིས་སྒྲ་མི་རྟག་པར་ལྡོག་ཁྱབ་ཀྱི་མཚན་ཉིད་གཉིས་མོ་དེ། འོ་ཡ་ཚད་མ་གཅིག་གི་དངོས་ཤུགས་རྟོགས་བྱ་རྟོགས་བྱེད་ཡིན་པའི་ཕྱིར། རེད་བ། བྱས་པ་ཁྱད་པར་གྱི་གཞིར་བཟུང་ནས་དེ་མཐུན་ཕྱོགས་ཁོ་ན་ལ་ཡོད་པ་ཉིད་དུ་ཚད་མས་ངེས་པ་དེའི་ཚེ་ན་དེ་འདྲ་བ་དེ། མི་མཐུན་ཕྱོགས་ལ་མེད་པ་ཉིད་དུ་ཚད་མས་ངེས་འགྲོ་བ་ཡིན་པའི་ཕྱིར་ཚད་མ་ད་ག་རང་གི་ཡིན་དང་རྗེས་ཁྱབ་ཀྱི་མཚན་ཉིད་དེ་དང་ལྡོག་ཁྱབ་ཀྱི་མཚན་ཉིད་གཉིས་མོ་དེ།

ཆོས་མི་མཐུན་སྦྱོར་གྱི་སྒྲུབ་ངག་སྒང་ནས་བསྟན་པའི་ལྡོག་ཁྱབ་དེ་ལ། ལྡོག་ཁྱབ་ཀྱི་མཚན་ཉིད་དུ་གང་གཟུང་རྒྱུ་དེ་བཞག་དགོས་པ་ཡིན་པའི་ཕྱིར། འོ་དེ་གཉིས་གཉིས་མོ་དེ་ཚད་མ་གཅིག་དངོས་ཤུགས་རྟོགས་བྱ་རྟོགས་བྱེད་རེད་མ་རེད། ཡིན་ད་རྟག་ན་མ་བྱས་པས་ཁྱབ་པ་འདུས་མ་བྱས་ནམ་མཁའི་སྟེང་དུ་བརྗོད་པ་ཙམ་གྱིས། བྱས་པ་དེ་རྟག་པ་ལ་མེད་པ་ཉིད་དུ་གོ་འདུག་དེ་མ་ཡོད་པ་ཉིད་དུ་ཚད་མས་ངེས་པ་ཞེས་བརྗོད། འོ་བརྗོད་པ་དེ་རྟོགས་ཀྱི་མི་འདུག་དེ་རྟོགས་པར་བྱེད་པ་ལ་རྟགས་ཀྱི་མཚན་གཞི་བྱས་པ་བརྗོད་པ་ལ་ལྟོས་དགོས་ཀྱི་དོན་དག་དེ་ལབ་ཀྱི་འདུག་བ། འོ་དེ་གཟིགས་ཀྱི་ཡོད་ས་རེད་ད་དེ་འདྲས་ཡིན་པར་ད་ཡང་འདི་བཤད་དུས་ག་རེ་ཟེར་གྱི་འདུག།

བྱས་པའི་རྟགས་ཀྱིས་སྒྲ་མི་རྟག་པ་རབ་ཀྱི་རྗེས་ཁྱབ་ཀྱི་མཚན་ཉིད་དེ་དང་གང་གཟུང་རྒྱུ་དེ་དང་བྱས་པའི་རྟགས་ཀྱིས་སྒྲ་མི་ལྡོག་ཁྱབ་ཀྱི་མཚན་ཉིད་དུ་གང་གཟུང་རྒྱུ་དེ་ཚད་མ་གཅིག་གི་དངོས་ཤུགས་རྟོགས་བྱ་རྟོགས་བྱེད་ཡིན་པའི་ཕྱིར་ཡིན་པ་དང་བྱས་པ་ཁྱད་པར་གྱི་གཞིར་བཟུང་ནས་དེ་མཐུན་ཕྱོགས་ཁོ་ན་ལ་ཡོད་པ་ཉིད་དུ་ཚད་མས་ངེས་ཡོང་དུས་དེ་མི་མཐུན་ཕྱོགས་ལ་མེད་པ་ཉིད་དུ་ཚད་མས་ངེས་འགྲོ་བ་ཡིན་པའི་ཕྱིར་དེ་ཡ་གས་ལ་ཤར་བ། གར་བསམ། ཚད་མས་ངེས་པའི་རིམ་པ་ལས་རྟག་པ་བྱས་སྟོང་དུ་མ་ངེས་པར་བྱས་པ་མི་རྟག་པ་ཁོ་ན་ལ་འཇུག་པ་མི་ངེས་པ་ལྟར་ལ་ཤར་བ།

བྱས་པ་མི་རྟག་པ་ཁོ་ན་ལ་ཡོད་པ་མི་ངེས་པ་ལྟར་མ་རེད་མ་རེད་ལྟར་སྣང་འཇོག་གི་མ་རེད་ཚུལ་གསུམ་རང་འཕངས་ཁྱིན་གཞི་གཅིག་སྐྱེ་ར་གཅིག་ཁྱིན་ཡ་བྱས་པ་རྟག་པ་ལ་མེད་པ་བྱས་པ་མི་རྟག་པ་ལ་བྱས་པ་རང་ཁྱིན་རུ་གུ་འདུག་དེ་ནང་བཞིན་བྱས་ནས་ཚུལ་གསུམ་ལྟར་སྣང་ལ་མེད་པ་མ་ངེས་པར་ཚུལ་གསུམ་ཡང་དག་ཁོ་ན་ལ་ཡོད་པ་མི་ངེས་ཟེར་ནས་འོ་དེ་སྦྱར་ར་བ་ད་དེ་ང་ཚོས་ཡིན་ལང་ག་བསྡད་པ་ཡང་བདེ་བོ་རང་མེད་ཡིན་པར་བརྟེན་ག་རེ་རེད་ཟེར་ན་བྱས་པ་མི་རྟག་པ་ཁོ་ན་ལ་ཡོད་པ་ངེས་པ་ལ་རྟག་པ་བྱས་སྟོང་རྟོགས་པ་སྔོན་དུ་འགྲོ་དགོས་ངེས་མགོ་བཞག་འདོད་མ་རེད་ཡ།